ད་རིང་ང་ཚོའི་སྒྲུང་འདི་ཁོ་རང་ལ་ཁོ་རང་གི་ཆེད་དུ་དམིགས་བསལ་ཁོ་རང་ཆེད་དུ་ཡིན། སྒྲུང་འདི་གི་མིང་ལ་གླང་ཆེན་སྟོབས་ལྡན་ཟེར་གྱི་འདུག་སྒྲུང་འདིའི་རྩོམ་པ་པོ་ཧེམ་ལ་ཏཱ་རེད་ཤག་བོད་བསྒྱུར་གནང་མཁན་ཁྲི་ཆུ་སངས་རྒྱ་མཚོ་རེད་ཤག། གླང་ཆེན་སྟོབས་ལྡན། སྟོབས་ལྡན་ནི། ཚོང་པ་ཞིག་གི་གླང་ཆེན་ཆེན་པོ་ཞིག་ཡིན། ཚོང་པ་དེས་སྟོབས་ལྡན་རྒྱུན་དུ་ཤིང་ནགས་སུ་ཤིང་སྡོང་དབོར་བར་གཏོང་གི་ཡོད།
ཆང་སའི་སྐབས། སྟོབས་ལྡན་མག་པ་མནའ་མའི་ཁྱིམ་ལ་བསྐྱལ་བར་གཏོང་གི་ཡོད། མག་པ་རྒྱ་ར་དང་འོ་རེས་ར་ལྷ་ཁང་དུ་མཆོད་འབུལ་འཚོགས་སྐབས་སྟོབས་ལྡན་སེར་ཕྲེང་གི་སྣེ་ཁྲིད་པར་གཏོང་གི་ཡོད། ཉིན་ཞིག་གྲོང་གསེབ་ཀྱི་མི་རྣམས་ཀྱིས་ལྷ་ཁང་དུ་མཆོད་འབུལ་ཚོགས་རྩིས་བྱེད་ཀྱི་ཡོད། འོན་ཀྱང་ལྷ་ཁང་དུ
མཆོད་དར་མ་བསྒྲིགས་བར་མཆོད་འབུལ་ཚོགས་ཐུབ་ཀྱི་མེད། ལྷ་ཁང་ལ་མཆོད་དར་ཞིག་ཡོད་ཀྱང་དར་དར་ཤིང་མེད། ད་མཆོད་དར་ཡོད་རེད། དར་ལྕོག་ཡིན་ནའི་དར་ཤིང་ཡོད་མ་རེད། དར་ཤིང་དགོས་འདུག་ཨ། དེར་བརྟེན་གྲོང་མི་རྣམས་ཤིང་ནགས་སུ་སོང་ནས། ཤིང་སྡོང་རིང་པོ་ཞིག་བཏུབ་པ་རེད།
ཁོ་ཚོས་ཤིང་སྡོང་དེ་དར་ཤིང་ལེགས་པོ་ཞིག་བཟོས། དེར་དར་ཤིང། དར་ཤིང་དེ་ཧ་ཅང་རིང་པོ་དང་ལྗིད་པོ་ཡོད་པས་ཁོ་ཚོས་དེ་འཁུར་ཐུབ་ཀྱི་མེད། དེར་བརྟེན་ཁོ་ཚོས་སྟོབས་ལྡན་ལ་དར་ཤིང་དེ་ལྷ་ཁང་དུ་བསྐྱལ་བཅུག་པ་རེད། ད་ཁོ་ཚོས་སྟོབས་ལྡན་ལ་འཁྱེར་རོགས་བྱེད་དང་ལབ་འདུག་གླང་ཆེན་ལ། གྲོང་མི་ཚོས་ལྷ་ཁང་མདུན་དུ་ས་དོང་ཞིག་བྲུས་ནས་སྟོབས་ལྡན་ལ་དར་ཤིང་དེ་ས་དོང་དུ་འཛུགས་བཅུག་པ་རེད། ད་ལས་ཀ་བསྐུལ་འདུག་སྟོབས་ལྡན་གྱིས་དར་ཤིང་ཁྱེར་ནས་ས་དོང་ཁར་སླེབས་སྐབས་གློ་བུར་དུ་ཕྱིར་ནུར་བརྒྱབ། གླང་རྫི་ཡིས་སྟོབས་ལྡན་ལ་དར་ཤིང་དེ་གླང་རྫི་ཟེར་ན་གླང་གོག་བ་བ་ཕྱུགས་བ་འདི་བ་ཕྱུགས་འཚོ་མཁན་ལ་བ་རྫི་ཟེར་རོ། གླང་གོག་ལུག་འཚོ་མཁན་ལུག་རྫི་ལབ་དང་གླང་གོག་འཚོ་མཁན་ལ་གླང་རྫི་ཟེར་བོ་ར། གླང་རྫི་ཡིས་སྟོབས་ལྡན་ལ་ད་གླང་རྫི་གླང་ཆེན་སྟོབས་ལྡན་སྒང་ལ་ཞོན་བསྡད་ཡོད་རེད། གླང་རྫི་ཡིས་སྟོབས་ལྡན་ལ་དར་ཤིང་དེ་ས་དོང་ནང་དུ་བཙུགས་པར་བསྐུལ། ཡིན་ན་ཡང་སྟོབས་ལྡན་གྱིས་འགུལ་ཙམ་ཡང་མ་བྱས། གླང་རྫིས་སྟོབས་ལྡན་ལ་རྒྱུག་པས་བརྡུངས་ཀྱང་སྟོབས་ལྡན་གྱིས་འགུལ་ཙམ་ཡང་མ་བྱས། ཁོས་སྟོབས་ལྡན་ལ་རྒྱུག་པ་མ་ཆག་བར་བརྡུངས་པ་རེད། གྲོང་མི་རྣམས་ཁོང་ཁྲོ་ལངས་ནས་གླང་རྫི་ལ། གྲོང་མི་དེ་ཚོ་ཁོང་ཁྲོ་ནང་ལ་ག་རེ་ལབ་ཤག།
ཁྱོད་རང་གླང་རྫི་ཡག་པོ་ཞིག་མ་རེད་འདུག། ཅེས་གཤེ་གཤེ་བཏང། ད་གླང་རྫི་ཡག་པོ་མ་རེད་ཤག་ཁྱེད་རང་གླང་ཆེན་ལ་དེ་འདྲའི་བརྡུངས་ནས་ཟེར་རོ། གླང་རྫི་ཁོང་ཁྲོ་ལངས་ནས་གྲི་བཏོན་ཏེ་སྟོབས་ལྡན་གྱི་སྐེ་ལ་ལན་མང་བཙུགས། སྙིང་རྗེ། སྟོབས་ལྡན་གྱིས་ན་ཟུག་མ་བཟོད་པར་ཁོང་ཁྲོའི་ངང་དར་ཤིང་ས་ལ་གཡུགས་པ་རེད། སྟོབས་ལྡན་གྱིས་སྐད་ཤུགས་ཆེན་པོ་རྒྱག་བཞིན།
འཕག་འཚག་བརྒྱབ་པས་གླང་རྫི་ས་ལ་ལྷུང། གྲོང་མི་རྣམས་ཀྱིས་སྟོབས་ལྡན་སྨྱོ་འདུག་བསམ་ནས་ཞེད་ཐག་ཆོད་དེ།
བྲོས་ཕྱིན་པ་རེད། སྟོབས་ལྡན་གཅིག་པུ་ལྷག་པས་ས་དོང་གི་ཁར་པུས་མོ་བཙུགས་ནས། སྣ་ཞགས་རིང་པོ་དེ་ས་དོང་ནང་དུ་བཅུག། སྟོབས་ལྡན་གྱིས་ས་དོང་ནང་ནས་ནག་པོ་ཞིག་བཏོན་ནས་ག་ལེར་ས་ཐོག་ཏུ་བཞག། དེ་ནི་ཞི་མི་ཞིག་རེད། ཞི་མི་དེ་ས་དོང་དུ་ཡིབ་ནས་བསྡད་ཡོད། གྲོང་མི་ཚོས་ཐག་རིང་པོ་ནས་དེ་མཐོང་བས། སྟོབས་ལྡན་གྱིས་གླང་རྫིའི་ཁ་ལ་མ་ཉན་པའི་རྒྱུ་མཚན་གཞི་ནས་ཤེས་པ་རེད། གཟུགས་སྟོབས་ཆེ་བའི་གླང་ཆེན་གྱིས། ཞི་མི་ཆུང་ཆུང་དེར་གནོད་སྐྱེལ་འདོད་མེད་པས་གནོད་པ་བྱེད་སྙིང་མ་བྲོ་ཙང་ཟེར་གྱི་འདུག། ཁོ་ཚོ་དགའ་སྤྲོའི་ངང་སྟོབས་ལྡན་གྱི་ཕྱོགས་སུ་རྒྱུག་ཕྱིན།
དེ་ནས་སྟོབས་ལྡན་གྱིས་དར་ཤིང་དེ། ཡར་བཀྱགས་ནས་ས་དོང་ནང་དུ་བཙུགས་ཏེ། སྣ་ཞགས་ཀྱིས་དམ་པོར་སྐྱོར་བ་དང། གྲོང་མི་ཚོས་ས་བཀང་སྟེ་དར་ཤིང་བརྟན་པོར་བཙུགས་པ་རེད། གྲོང་མི་ཚོས། སྟོབས་ལྡན་ལ། བྱམས་པོའི་ངང། བྱིལ་བྱིལ་བྱས་པ་དང།
ཁོ་ལ། ཤིང་ཏོག་དང་མངར་ཟས་མང་པོ་སྤྲད། སྟོབས་ལྡན་ལ་རྨས་སྐྱོན་བཟོས་པར་ཁོ་ཚོ་བློ་ཕམ་ཆེན་པོ་སྐྱེས་པ་རེད། ཉིན་དེ་ནས་བཟུང། སྟོབས་ལྡན་གྲོང་མི་ཚོའི་གཅེས་ཉར་སེམས་ཅན་ཞིག་ཏུ་གྱུར། ཕྲུ་གུ་ཚོས་སྟོབས་ལྡན་ལ། དགའ་པོར་བྱེད་ཀྱི་ཡོད། གླང་རྫིས་ཕྲུ་གུ་རྣམས་གླང་ཆེན་ལ་ཞོན་དུ་བཅུག་སྐབས་ཁོ་ཚོ།
ཧ་ཅང་སྐྱིད་པོ་ཡོད་ཀྱང།